ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས། Victoria མངའ་སྡེ་ཡི་ནང་ཏོག་དབྱིབས་ནད་པ་གསར་པ་མ་ཐོན་པར་ཉིན་གྲངས་བཞི་ཕྱིན་ཡོད་པ་རེད། དེ་སྔོན Australia ཡི་ནང་ཏོག་དབྱིབས་ནད་པ་གསར་པ་མང་ཤོས་ཐོན་ས Victoria མངའ་སྡེ་ཡིན་ནའང། འདས་པའི་ཉིན་གྲངས་བཞི་ཡི་ནང་ནད་པ་གསར་པ་དང་ཏོག་དབྱིབས་ན་ཚ་ཡི་རྐྱེན་པས་ཤི་སྐྱོན་སོགས་གང་ཡང་བྱུང་མེད་པ་རེད། འོན་ཀྱང་ཝི་ཁྲོ་རི་ཡ་གཞུང་གིས་འདས་པའི་ཉིན་གྲངས་བཞི་ཡི་ནང་ནད་པ་གསར་པ་དང་ཏོག་དབྱིབས་ན་ཚ་ཡི་རྐྱེན་པས་ཤི་སྐྱོན་བྱུང་མིན་ལ་མ་ལྟོས་པར་ད་དུང་མི་མངོན་པའི་ཏོག་དབྱིབས་ནད་པ་ཡོད་སྲིད་སྐོར་འགྲེལ་བརྗོད་གནང་འདུག་ཡང་དེ་སྔོན་ཕྱི་ཟླ་གཉིས་པ་ཡི་ནང་ཉིན་གྲངས་བཞི་ཡི་རིང་ཝི་ཁྲོ་རི་ཡ་ཡི་ནང་ཏོག་དབྱིབས་ནད་པ་གསར་པ་ཐོན་ཡོད་མེད་པ་རེད།

determined to do the right thing. ཁོང་གིས་ང་ཚོས་འདས་པའི་བདུན་ཕྲག་གཉིས་ཡི་ནང། མེལ་བྷོན་ཁུལ་དུ་ཁྱོན་མི་གྲངས་ཆིག་ཁྲི་བརྒྱད་སྟོང་བདུན་བརྒྱ་དང། བྷི་ཁྲོ་རེ་ཡ་ས་ཁུལ་དུ་མི་གྲངས། བཞི་ཁྲི་བཞི་སྟོང་ཙམ་ལ་བརྟག་དཔྱད་བྱས་པ་ཡིན། ཉེ་བའི་བདུན་ཕྲག་གཉིས་ལ་བལྟས་པ་ཡིན་ན་དེ་སྔོན་གྱི་བདུན་ཕྲག་གཉིས་ལས་མངོན་གསལ་དོད་པོ་ཡར་རྒྱས་ཕྱིན་འདུག་དེས་མི་ཚོས་སྔོན་འགོག་ཡག་པོ་གནང་གི་ཡོད་པ་མཚོན་ཐུབ་ཅེས་འགྲེལ་བརྗོད་གནང་འདུག New South Wales མངའ་སྡེ་ཡི་ནང་ས་གནས་ནས་ནད་པ་གསར་པ་གཅིག་ཐོན་ཡོད་འདུག་པ་དང། དེ་ཡང་སིད་ནི་གྲོང་ཁྱེར་གྱི་ཉེ་འགྲམ། ལི་པ་པོ་དུ་ཟ་ཁང་ཤུག་གི་ལི་བཞེས་པ་ཡིན་འདུག་ཕ་ཆེའི་ལི་བཞེས་དེ་སྟོད་ཡུལ་ན་ཚ་འགུའི་ཚ་གཞིས་སུ་ཡང་ལི་ཀ་ལ་འཐེན་སྲུང་ལ་སླེབས་ཡོད་སྐོར་ཚོད་དཔག་བྱེད་ཀྱི་ཡོད་འདུག་མ་ཚད་ཉུ་སོག་ཏུ་ཨ་ལི་མངའ་སྡེ་ཡི་ནང་མགྲོན་ཁང་ནང་ཟུར་བཀག་བྱས་ཡོད་པའི་འགྲུལ་པ་གཉིས་ལ་སྟོད་ཡུལ་ན་ཚ་འགུ་ཡོད་པ་གཏན་འཁེལ་བྱས་ཡོད་འདུག་ཉུ་སོག་ཏུ་ཨ་ལི་མངའ་སྡེ་ཡི་འཕྲོད་བསྟེན་ལས་ཁུངས་ཀྱི་སྨན་པ་སྒྲོག་འཕྲུལ་རྗེ་མི Arnold Tee ལགས་ཀྱིས།

anyone who attended for less than 1 hour during the above times is a casual contact and must monitor for symptoms and get tested immediately if they develop. After testing, you must remain in isolation until a negative test result is received.
ཕྱི་ཟླ་བཅུ་པ་ཚེས་སུམ་ཅུ་སོ་གཅིག་རེས་གཟའ་སྤེན་པ་ཉིན་ཕྱི་དྲོ་ཆུ་ཚོད་གསུམ་པ་ནས་ཆུ་ཚོད་བརྒྱད་པ་བར་དེ་བཞིན་ཕྱི་ཟླ་བཅུ་གཅིག་པའི་ཚེས་གཅིག་ཉིན། ཞོགས་པ་ཆུ་ཚོད་དགུ་པ་ནས་ཕྱི་དྲོ་ཆུ་ཚོད་གཅིག་དང་སྐར་མ་བཞི་བཅུ་ཞེ་ལྔ་བར་རེད་ཅེས་འགྲེལ་བརྗོད་གནང་འདུག་ཡང་ཁོང་གིས་དུས་ཚོད་དེ་ལ་སུ་ཞིག་ཟ་ཁང་ནང་ལས་ཀ་དང་འགྲུལ་བཞུད་བྱས་ཡོད་ཚེ། དེ་མ་ཐག་བརྟག་དཔྱད་བྱེད་དགོས་པའི་མ་ཚད། བརྟག་དཔྱད་བྱས་རྗེས་སུ་ཡང། ན་ཚ་འགོས་མེད་པའི་གྲུབ་འབྲས་མ་ཐོན་བར་དུ་ཟུར་བཀག་ཏུ་བསྡད་དགོས་པ་རེད་ཅེས་འགྲེལ་བརྗོད་གནང་འདུག་ཨོ་སི་ཀྲུ་ལི་ཡའི་ནང་ད་བར་ཏོག་དབྱིབས་ན་ཚ་འགོས་མཁན་ཁྱོན་མི་གྲངས་ཉིས་ཁྲི་བདུན་སྟོང་དྲུག་བརྒྱ་བཅུ་དང། ཉིས་ཁྲི་ལྔ་སྟོང་ཆིག་བརྒྱ་སུམ་ཅུ་སོ་གཉིས་དྲག་སྐྱེད་བྱུང་ཡོད་པ་དང་མི་གྲངས་དགུ་བརྒྱ་བཅུ་མེད་བདུན་འདས་གྲོངས་སུ་ཕྱིན་ཡོད་པ་རེད། དེ་བཞིན་ཨོ་སི་ཀྲུ་ལི་ཡའི་ནང་ཏོག་དབྱིབས་ནད་པ་མང་ཤོས་ཐོན་ས་ཝི་ཁྲོ་རི་ཡ་མངའ་སྡེ་ཡིན་ནའང། ད་བར་ཏོག་དབྱིབས་ན་ཚ་འགོས་མཁན་ཁྱོན་མི་གྲངས་ཉིས་ཁྲི་སྟོང་མེད་སུམ་བརྒྱ་བཞི་བཅུ་ཞེ་ལྔ་དང། ཆིག་ཁྲི་དགུ་སྟོང་བཞི་བརྒྱ་དགུ་བཅུ་གོ་དྲུག་དྲག་སྐྱེད། མངའ་སྡེ་དེ་གཅིག་པུར་ཏོག་དབྱིབས་ན་ཚ་ཡི་རྐྱེན་པས་ཁྱོན་མི་གྲངས་བརྒྱད་བརྒྱ་བཅུ་དགུ་འདས་གྲོངས་སུ་ཕྱིན་ཡོད་པ་རེད། ཨོ་སི་ཁྲུ་ལི་ཡའི་ནང་ཏོག་དབྱིབས་ན་ཚ་ཡི་གནས་སྟངས་སྐོར་ཞིབ་ཕྲ་གནས་ཚུལ sbs dot com dot au slash language slash tibetan ཐོག་གསན་གཟིགས་གནང་རོགས། གནས་ཚུལ་ཕྱོགས་སྒྲིག་གནང་མཁན peggy giakoumelos དང། ཡིག་སྒྱུར་དང་སྙན་སྒྲོན་ཞུ་མཁན་སངས་རྒྱས་རྡོ་རྗེ་ཡིན། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།